ཨ་ནི་བུ་མོ་དེ་ཚོ་ལ་ཡ། འདི་དུས་ཚོད་སྐབས་སུ་ལ་རྩིས་སྟངས་ག་འདྲ་རྩིས་ཀྱི་ཡོད་མེད་ཟེར་བ་འདི་གྲས་ཆ་ཚང་ཅིག་སྐོར་ལ་འགྲེལ་བཤད་རྒྱག་གི་ཡོད་རེད། ད་སྤྱིར་བཏང་གི་ད་ལྟ་རྒྱལ་པོ་རྒྱལ་ཁང་ཁོ་རང་ལ་ཡ་ག་རེ་ལབ་ཀྱི་འདུག་ཟེར་ལབ་ན་ཧ་རེམ་ལབ་ཀྱི་ཡོད་རེད། ད་ཧ་རེམ་ལ་ཡ་ད་སྤྱིར་བཏང་གི་ཨ་ནི། ད་ལྟ་པར་ཤིན་འགའ་ཅིག་སྐད་ནས་དེ་བཞིན་ཐོན་ཡོད་རེད་པར་ཤིན་གི་སྐད་ལ་ཡ་ག་རེ་ལབ་ཀྱི་འདུག་ཟེར་ལབ་ན་ཨ་ནི Sacred Place ར། ས་ཆ་དཔེ་མི་སྲིད་པའི་རྩ་ཆེན་པོ་ས་ཆ་དེ་གྲས་དེ་ལ་ཡ་གོ་གི་ཡོད་རེད། ད་འདི་ནང་ལ་སྤྱིར་བཏང་གི་སུ་སུ་བསྡད་ཀྱི་ཡོད་རེད་ཟེར་ལབ་ན་ཨ་ནི་རྒྱལ་པོ་ཁོ་རང་གི་ཨ་མ་བྱས།